རྒྱ་ཆེ་བའི་གསན་མཁན་རྣམ་པ་ཨེ་ཤི་ཡ་རང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོའི་སྐད་ཀྱི་ཐད་གཏོང་ལས་རིམ་ད་ལྟ་འགོ་འཛུགས་རྒྱུ་ཡིན། ང་གའི་ཐོ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོའི་བོད་ཟླ་བཅུ་བའི་ཚེས་བཅུ་བདུན་དང། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བཅུ་གཅིག་པའི་ཚེས་ཉེར་དགུ། རེས་གཟའ་ལྷག་པའི་ཉིན་གྱི་ལས་རིམ་ཁག། ངས་རྣམ་པ་ཚོར་འཚམས་འདྲི་དང་བཅས་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ཡིན། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་གི་ཐོག་མར། ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གིས་བོད་དོན་ཁྲིམས་འཆར་གཏན་འབེབས་གནང་ཆེད། ཕྱི་ཚེས་ཉེར་དགུའི་ཉིན་དབྱེ་བསྡུ་གནང་རྒྱུ་ཡིན་པའི་གསལ་བསྒྲགས་གནང་ཡོད་པ་དང། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས

ཨ་མེ་རི་ཀའི་གྲོས་ཚོགས་འོག་མའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གིས་བོད་དོན་ཁྲིམས་འཆར་གཏན་འབེབས་གནང་ཆེད་ཟླ་འདིའི་ཕྱི་ཚེས་ཉེར་དགུའི་ཉིན་དབྱེ་བསྡུ་གནང་རྒྱུ་ཡིན་པའི་གསལ་བསྒྲགས་གནང་ཡོད་ལ། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་བོད་དོན་ཁྲིམས་འཆར་ལ་བསྐྱར་བཅོས་གནང་བའི་བརྗོད་བྱ་ལ་རྒྱབ་སྐྱོར་ཞུས་ཡོད་པ་རེད། བོད་དོན་ཁྲིམས་འཆར་ཨང HR ལྔ་གསུམ་གསུམ་ཞེས་པར་བསྐྱར་བཅོས་གནང་བའི་ཁྲིམས་འཆར་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཚོགས་གཞོན་གྲོས་ཚོགས་ཀྱི་ཚོགས་མི་ཇོར་ཇཱི་ཡ་བྷེ་ཁས་ལགས་ཀྱིས་བཏོན་ཡོད་པ་དང། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ནས་བསྐྱར་བཅོས་ཁྲིམས་འཆར་དེར་རྒྱབ་སྐྱོར་གནང་བའི་ཐོག་ནས། གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ངོས་ནས་གང་མྱུར་གྱིས་གཏན་འབེབས་གནང་དགོས་པའི་ནན་སྐུལ་ཞུས་ཡོད་པ་རེད། བསྐྱར་བཅོས་ཁྲིམས་འཆར་དེའི་ནང་དུ། ཨ་རིའི་ངོས་ནས་བོད་མིར་རྒྱབ་སྐྱོར་བྱེད་བཞིན་ཡོད་པ་དང། གྲོས་ཚོགས་ཀྱི་ངོས་ནས་བོད་ཀྱི་གནད་དོན་དེ་ཞི་བའི་ངང་སེལ་ཐབས་སུ་རྒྱབ་སྐྱོར་གནང་རྒྱུར་དམ་བཅའ་བརྟན་པོ་ཡོད་ཅེས་འཁོད་ཡོད་པ་རེད། གནས་ཚུལ་དེའི་སྐོར་ནས་བྱང་ཨ་རིའི་བོད་ཀྱི་དོན་གཅོད་རྣམ་རྒྱལ་མཆོག་གྲུབ་ལགས་ལ་བཅར་འདྲི་བྱེད་སྐབས་ཁོང་གིས་གསུང་དོན། རེད་ད་ད་ནི་ཁྲིམས་འཆར་དེ་ཨ་རི་གི་ད་ལྟ་བོད་ཐོག་ལ་ཡ་ད་ལྟ་ཁྲིམས་འཆར་ཐོག་མ་དེ་ཉིས་སྟོང་གཉིས་ད་ལྟ Tibet Policy Act of two thousand two ལབ་ནས་ད་དེ་ལ་ཡ་བསྐྱར་བཅོས་ཀྱི་ངོ་བོ་ཐོག་ནས་སླེབས་པ་ཅིག་ཆགས་བསྡད་ཡོད་རེད། ཨ་ནི་ད་ད་ལན་གྱི་ཁྲིམས་འཆར་དེ་གཙོ་བོ་ག་རེ་རེད་ཞུས་པ་ཡིན་ན་ཨ་ནི་གཅིག་གི་ད་ལྟའི་གི་ཐ་སྙད་དེ་ད་བོད་རྒྱའི་དཀའ་རྙོག་སེལ་གྱི་ཆེད་དུ་ཁྲིམས་འཆར་ལབ་བྱས་བསམ་པ་དེ་ཁྲིམས་འཆར་གྱི་ཁ་བྱང་ཞིག་རེད་དེའི་འོག་ཏུ་ཆགས་བསྡད་རེད། ནང་དོན་གཙོ་བོ་དེ། ད་ལྟ་བོད་དོ་ཉིས་སྟོང་བཅུ་ནས་བྱས་རྗེས་བོད་རྒྱའི་འབྲེལ་མོལ་གྱི་ལམ་དེ་ཆད་པ་ཡིན་དུས། ད་ཨ་རི་གི་གྲོས་ཚོགས་ངོས་ཕྱོགས་ནས།

ད་རྒྱ་ནག་གིས་བོད་ཐོག་ལ་ཡང་བོད་ཀྱི་ལོ་རྒྱུས་རེད་ནི་བོད་ཀྱི་ད་ག་ཅིག་རེད། ད་རྒྱལ་བ་རིན་པོ་ཆེ་དང་རྒྱལ་བ་རིན་པོ་ཆེ་གི་སྒྲིག་འཛུགས་འདི་ལ་ཡང་ལོག་བཤད་དང་འཁྱོག་བཤད་བྱེད་ཀྱི་ཡོད་པ་འདི་ལ་ཨ་རིའི་སྲིད་གཞུང་གི་ངོས་ཕྱོགས་ནས་གདོང་ལེན་བྱེད་དགོས་ཡག་གི་ཆ་རྐྱེན་ཅིག་ཡོད། ནང་དོན་ད་གཙོ་བོ་དེ་ག་དེ་ཆགས་བསྡད་རེད་ཅེས་ཞུ་ཡ་ཡིན། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཚོགས་གཙོ་བསྟན་ཆོས་རྒྱ་མཚོ་ལགས་ཀྱིས་བོད་དོན་ཁྲིམས་འཆར་དེས་རྒྱ་ནག་ལ་བོད་ཀྱི་དཀའ་རྙོག་དེ་ཞི་བའི་གྲོས་མོལ་གྱིས་སེལ་ཐབས་གནང་དགོས་པའི་བརྡ་ལན་གསལ་པོ་ཞིག་སྤྲད་ཡོད་པ་རེད་ཅེས་གསུངས་པ་རེད། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ངོས་ནས་གྲོས་ཚོགས་ཀྱི་འཐུས་མི་ཇིམ་མེག་གྷེ་རོན་མཆོག་དང། ཚོགས་ཆུང་གི་ཚོགས་གཙོ་མེ་ཆེལ་མེར་ཀེལ་མཆོག་གཞན་ཚོགས་གཞོན་བཅས་ནས་སྐུ་ངལ་འཛེམ་མེད་ཀྱིས་བོད་དོན་ཁྲིམས་འཆར་དེར་རྒྱབ་སྐྱོར་དང་མཐུན་འགྱུར་གནང་བར་ཐུགས་རྗེ་ཆེ་ཞུས་པའི་ཐོག་ནས་ཚོགས་ཆུང་གི་ངོས་ནས་ཁྲིམས་འཆར་དེ་གང་མྱུར་གཏན་འབེབས་གནང་བའི་རེ་བ་ཡོད་ཅེས་གསུངས་ཡོད་པ་རེད། སྤྱི་འཐུས་བཅུ་དྲུག་ནས་གྲོས་ཚོགས་ཚོགས་དུས་དྲུག་པའི་མཇུག་སྐྱོང་ཚོགས་དུས་དེ་ཚོགས་དུས་བདུན་པར་ཉིན་གྲངས་འཕར་མ་ལྔ་དང་བཅས་སྟབས་གཅིག་ཏུ་འཚོགས་ཐབས་ཤིག་ཡོང་བའི་སྙན་ཞུ་ཞིག་སྤྱི་འཐུས་ཚོགས་གཙོ་སྦྲེལ་པོར་ཕུལ་ཡོད་པ་རེད། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་དེ་ལོ་འདིའི་སྤྱི་ཟླ་དགུ་བའི་ཚེས་བཅུ་དགུ་ནས་ཉེར་བརྒྱད་བར་ཉིན་གྲངས་དགུའི་རིང་འཚོགས་རྒྱུའི་ཐག་གཅོད་བྱུང་ཡོད་ནའང། གྲོས་ཚོགས་ཚོགས་དུས་དྲུག་པའི་ལས་ཉིན་དང་པོར། སྤྱི་ཟླ་དགུ་བའི་ཚེས་བཅུ་དགུའི་ཉིན་གྲོས་ཚོགས་སུ་ལས་རིམ་རྣམ་གཞག་ཅིག་དང་འབྲེལ་ཏེ། སྤྱི་འཐུས་ཟླ་བ་ཕུན་སྐྱིད་ལགས་ཀྱིས་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་རྒྱ་མིའི་སོ་ཉུལ་དང་འབྲེལ་ཚུལ་གྱི་སྐྱོན་འཛུགས་ཞུ་བར་བརྟེན་ནས། སྤྱི་འཐུས་གྲོས་ཚོགས་སུ་དེ་ལ་གླེང་སློང་རྣོ་ངར་ལྡན་པ་བྱུང་ཡོད་པ་མ་ཟད། བདེ་སྲུང་བཀའ་བློན་གྱིས་གསལ་བཤད་གནང་བ་དེ་ཁ་གསལ་མེད་པའི་སྐོར་སོགས་སྤྱི་འཐུས་ཁག་ཅིག་གིས་སྐྱོན་བརྗོད་དང་མཉམ་དུ། སྤྱི་འཐུས་གང་དེ་རྒྱ་མིའི་གཞུང་ཚབ་ལས་བྱེད་དང་འབྲེལ་བ་ཡོད་མེད་བདེ་སྲུང་གིས་གསལ་པོ་མ་བཟོས་བར་དུ་གྲོས་ཚོགས་ཀྱི་ལས་རིམ་གཞན་ལ་མཉམ་ཞུགས་གནང་རྒྱུ་མིན་པ་སོགས་བཤད་དེ་སྤྱི་འཐུས་མང་དག་ཅིག་གིས་གྲོས་ཚོགས་ལས་རིམ་ལ་མ་ཞུགས་སྟབས་གྲོས་ཚོགས་མུ་མཐུད་དུ་འཚོགས་ཐུབ་མེད་པ་རེད། སྤྱི་ཟླ་དགུ་བའི་ཚེས་ཉེར་བརྒྱད་ཉིན་ཚོགས་དྲུང་ལས་ཁུངས་ནས་སྤྱི་འཐུས་རྣམ་པར་བརྡ་ཁྱབ་ཅིག་སྤེལ་བའི་ནང་དུ་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་མུ་མཐུད་དུ་བསྐྱང་རྒྱུར་སྤྱི་འཐུས་ཉུང་མཐའི་གྲངས་ཚད་ལོང་མིན་དབང་གིས་རེ་ཞིག་ཚོགས་འདུ་ཕར་འགྱངས་བྱ་རྒྱུ་དང་ཚོགས་དུས་འདིའི་ལས་དོན་ལྷག་མ་རྣམས་མུ་མཐུད་བསྐྱང་རྒྱུའི་དུས་ཚོད་གཏན་འཁེལ་བྱུང་མཚམས་འབྲེལ་ལམ་ཞུ་རྒྱུ་ཡིན་ཞེས་བསྒྲགས་ཡོད་པ་རེད། སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་དྲུག་ཉིན་ཚོགས་དྲུང་ལས་ཁུངས་ཀྱིས་སྤྱི་འཐུས་རྣམ་པར་ཕུལ་བའི་ཚོགས་བརྡའི་ནང་དུ། ཚོགས་དུས་དྲུག་པའི་ལས་དོན་མུ་མཐུད་དུ་སྐྱོང་དགོས་རིགས། ལོ་འདིའི་སྤྱི་ཟླ་བཅུ་གཉིས་པའི་ཚེས་ཉེར་ལྔ་ནས་ཉེར་དགུ་བར་ཉིན་གྲངས་ལྔའི་རིང་བསྐྱང་གཏན་འཁེལ་སོང་བས་ཚོགས་མི་རྣམ་པ་དུས་ཐོག་ཏུ་ཚོགས་བཅར་ཐོག་སྤྱི་འཐུས་རྣམས་ཕྱི་ཚེས་ཉེར་བཞི་ཉིན་ཚོགས་དྲུང་ལས་ཁུངས་སུ་ངོ་བཅར་ཐོ་འགོད་གནང་ཡོང་བ་དང། གཞན་ཕྱོགས་བཞུགས་ཀྱི་སྤྱི་འཐུས་རྣམ་པར་བཞུགས་སར་ཚོགས་དྲུང་ལས་ཁུངས་ནས་གོ་སྒྲིག་ཞུ་དགོས་རིགས། སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་འགྱངས་མེད་ཀྱིས་ཡིག་ཐོག་ནས་གནང་དགོས་པའི་སྐོར་འཁོད་ཡོད་ནའང། ཟླ་འདིའི་སྤྱི་ཚེས་ཉི་ཤུའི་ཉིན་སྤྱི་འཐུས་བཅུ་དྲུག་ནས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་སྦྲེལ་པོར་སྙན་ཞུ་ཕུལ་བའི་ནང་དུ། མཇུག་སྐྱོང་ཚོགས་དུས་དེ་ངེས་པར་དུ་སྤྱི་ཟླ་བཅུ་གཉིས་པའི་ནང་དུ་འཚོགས་དགོས་པའི་ཛ་དྲག་གི་དགོས་གལ་ཆེ་བ་གང་ཡང་མ་མཐོང། རྒྱུ་མཚན་ནི། ལས་བསྡོམས་རྒྱས་པར་རྒྱུན་ལས་ཀྱིས་དཔྱད་ཞིབ་བསྒྲུབས་ཤིང། དེ་འབྲེལ་བཀའ་ལན་ཡང་འབྲེལ་ཡོད་ལྷན་ཁང་ཁག་ནས་ཕེབས་ཟིན། ལྷག་པར་དུ་ཕྱི་ཚེས་ཉེར་དགུ་ནས། གནས་མཆོག་རྡོ་རྗེ་གདན་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གསུང་ཆོས་དབུ་འཛུགས་སྐྱོང་གནང་མཛད་རྒྱུ་ལྟར་མཛད་གཙོ་རྣམ་པ་གཙོ་བྱས་པའི་འབྲེལ་ཡོད་མང་པོ་ཞིག་སྔོན་ཚུད་ནས་ས་གནས་སུ་ཕེབས་ཐོན་དགོས་པ་དང། གཞན་ནི་ཚོགས་དུས་ཀྱི་ཟླ་ཚེས་ཡིན་མིན་ནི་ཡེ་ཤུ་མ་ཤི་ཀའི་འཁྲུངས་ཚེས་དང། སྤྱི་ལོ་ཉིས་སྟོང་ཉེར་བཞི་ལོའི་ལོ་གསར་བ་དང་བསྟུན་གུང་སེང་སོགས་འཁེལ་གྱི་ཡོད་སྟབས། གནམ་གྲུའི་འཛིན་བྱང་རང་བཞིན་གྱིས་གོང་ཚད་མཐོན་པོར་ཆགས་ཡོད་པས་འཛིན་སྐྱོང་ཚོགས་དུས་ལ་གཞུང་གྲོན་ཚད་ལས་བརྒལ་བ་འགྲོ་ངེས་པ་མངོན་གསལ་ཡིན། དེ་བས་ཐེངས་འདིར་ཚོགས་དུས་དེ་ནི་དགོས་དབང་དམིགས་བསལ་མེད་པ། དུས་ཚོད་མི་རན་པ། གཞུང་གྲོན་ཚད་ལས་བརྒལ་བ་འགྲོ་ངེས་པ་ལགས་ན། ཚོགས་དུས་དྲུག་པའི་མཇུག་སྐྱོང་ཚོགས་དུས་དེ། ལོ་རྗེས་མའི་ཟླ་གསུམ་པའི་གྲོས་ཚོགས་ཚོགས་དུས་བདུན་པར་ཉིན་གྲངས་འཕར་མ་འགའ་དང་བཅས་སྟབས་གཅིག་ཏུ་དུས་གཅིག་ལ་འཚོགས་ཐབས་ཤིག་མངའ་བར་གནང་ཞེས་འཁོད་ཡོད་པ་རེད།

སྤྱི་འཐུས་བློ་བཟང་ཐུབ་བསྟན་སྤྱི་འཐུས་ཆོས་གྲགས་རྒྱ་མཚོ་སྤྱི་འཐུས་བློ་བཟང་སྲིད་ཐར་སྤྱི་འཐུས་རིག་འཛིན་ལྷུན་གྲུབ་བཅས་ཡིན་པ་རེད། འདི་གའི་གསར་འགོད་པས་ཁུངས་ལྡན་གནས་ཚུལ་ཤེས་རྟོགས་བྱུང་བར་གཞིགས་ན། སྤྱི་འཐུས་ཚོའི་ལས་དོད་དང་ཉིན་དོད། དེ་བཞིན་འགྲིམ་འགྲུལ་ཚུད་པའི་སྤྱི་འཐུས་གྲོས་ཚོགས་ཀྱི་ཚོགས་དུས་གཅིག་ལ། འགྲོ་གྲོན་བསྡོམས་པའི་ཧིན་སྒོར་འབུམ་བཞི་བཅུ་ཞེ་ལྔ་ལྷག་གཏོང་དགོས་པ་རེད། འདི་གའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་སྤྱི་འཐུས་དཀོན་མཆོག་ཡར་འཕེལ་ལགས་སུ་ཚོགས་བརྡ་བཏང་བའི་ཚོགས་དུས་དྲུག་པའི་སྟེང་མཉམ་ཞུགས་གནང་ཐུབ་མིན་ཐད་བཀའ་འདྲི་ཞུས་པར། ཁོང་གིས་ཚོགས་དྲུང་ལས་ཁུངས་ཀྱིས་གསལ་བསྒྲགས་སྤེལ་བ་བཞིན་ཡོང་དགོས་ཀྱི་རེད་ཅེས་འགྲེལ་བརྗོད་གནང་ཡོད་པ་རེད། གཞན་ཡང་གནས་ཚུལ་ཤེས་རྟོགས་བྱུང་བར་གཞིགས་ན་ཡོ་རོབ་སྤྱི་འཐུས་གཉིས་ཀྱང་ཚོགས་བརྡ་བཏང་བའི་ཚོགས་དུས་དྲུག་པའི་སྟེང་ཕེབས་རྒྱུར་དཀའ་ངལ་ཡོད་པའི་སྐོར་ཚོགས་གཙོ་སྦྲེལ་པོ་གཉིས་ལ་སྙན་སེང་ཕུལ་ཡོད་པ་རེད། ཨེ་ཤི་ཡ་དང་ཨོ་སི་ཀྲོ་ལི་ཡའི་སྤྱི་འཐུས་རྡོ་བསྟན་ཕུན་ཚོགས་ལགས་སུ་སྤྱི་ཟླ་བཅུ་གཉིས་པའི་གྲོས་ཚོགས་ཚོགས་དུས་དྲུག་པའི་སྟེང་མཉམ་ཞུགས་གནང་ཐུབ་མིན་ཐད་བཀའ་འདྲི་ཞུས་པར། ཁོང་སྒེར་གྱི་གནས་སྟངས་ཀྱི་ཐོག་ནས་དཀའ་ངལ་ཡོད་ཀྱང་འབད་བརྩོན་བྱ་རྒྱུ་ཡིན་ཞེས་འགྲེལ་བརྗོད་བྱས་ཡོད་པ་རེད། ཡང་འདི་གའི་རླུང་འཕྲིན་ཁང་གིས་གནས་ཚུལ་ཤེས་རྟོགས་བྱུང་བར་གཞིགས་ན། གྲོས་ཚོགས་ཚོགས་དུས་དྲུག་པ་དེ་སྤྱི་ཟླ་བཅུ་གཉིས་ནང་འཚོགས་ཐུབ་མིན་ཐད། སྤྱི་འཐུས་རྒྱུན་ལས་ནས་གོ་བསྡུར་གྱིས་གྲོས་ཚོགས་ཚོགས་དུས་དྲུག་པ་དེ་སྤྱི་ཟླ་བཅུ་གཉིས་པའི་ཚེས་ཉེར་ལྔ་ནས་ཚེས་ཉེར་དགུའི་བར་འཚོགས་གཏན་འཁེལ་ཡོད་པ་རེད། ཡང་བཙན་བྱོལ་བོད་མིའི་བཅའ་ཁྲིམས་དོན་ཚན་བཞི་བཅུ་པའི་ནང་གསལ་ལྟར། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་བདུན་པ། སྤྱི་ལོ་ཉིས་སྟོང་ཉེར་བཞི་ལོའི་ཟླ་གསུམ་པའི་ཚེས་བཅུ་བཞི། རེས་གཟའ་ཕུར་བུ་ནས་ཚེས་སུམ་ཅུ་རེས་གཟའ་སྤེན་པའི་བར། ལས་ཉིན་བཅོ་ལྔའི་རིང། བཞུགས་སྒར་སྤྱི་ལྷན་གྲོས་ཚོགས་ཚོགས་ཁང་ནང་དུ།

འཛམ་གླིང་སྟེང་གི་མི་སེམས་ལ་སྐུལ་མ་ཐེབས་འཇུག་མཁན་དང་ཤུགས་རྐྱེན་ཆེ་བའི་བུད་མེད་བརྒྱའི་མིང་ཐོའི་ནང་དུ་ཚུད་ཡོད་པའི་གནས་ཚུལ་སྐོར་རྡོ་རྗེ་མཚོས་ཕྱོགས་བསྒྲིགས་བྱས་པ་ཞིག་ལ་གསན་རོགས་གནང། སྦི་སྦི་སིའི་གསར་ལས་ཁང་གིས་ཉིས་སྟོང་ཉེར་གསུམ་ལོའི་འཛམ་གླིང་སྟེང་གི་མི་སེམས་ལ་སྐུལ་མ་ཐེབས་འཇུག་མཁན་དང་ཤུགས་རྐྱེན་ཆེ་བའི་བུད་མེད་བརྒྱ་གི་མིང་ཐོ་བཏོན་ཡོད་པ་དང། བོད་ཀྱི་མཚོ་སྔོན་ཞིང་ཆེན་མངའ་ཁོངས་སུ་ཁོར་ཡུག་སྲུང་སྐྱོབ་ཐོག་བྱས་རྗེས་བཞག་ཡོད་མཁན་བོད་པའི་བུད་མེད་སྦ་ཡང་དང། རྒྱ་གར་ཧི་མ་ཅལ་མངའ་སྡེའི་མངའ་ཁོངས་བཀྲ་ཤིས་ལྗོངས་ཀྱི་བཙུན་དགོན་དོན་བརྒྱུད་དགའ་ཚལ་གླིང་གསར་བཞེངས་གནང་མཁན་རྗེ་བཙུན་མ་བསྟན་འཛིན་དཔལ་མོ་ལགས་གཉིས་གོང་ཞུས་སྦི་སྦི་སི་གསར་ལས་ཁང་གི་གྲགས་ཅན་མི་སྣའི་ཐོ་གཞུང་ནང་ཚུད་འདུག་སྦི་སྦི་སི་གསར་ལས་ཁང་གིས་བུད་མེད་བརྒྱ་གི་ཐོ་གཞུང་དུ་མཚམས་སྦྱོར་བྱས་པའི་ནང་ཁོར་ཡུག་སྲུང་སྐྱོབ་ཀྱི་ཐོག་གསར་གཏོད་ཀྱི་བྱས་རྗེས་འཇོག་མཁན་སྦ་ཡང་གིས་ཉིས་སྟོང་བཅོ་བརྒྱད་ལོ་ནས་བཟུང་སྐྱེ་ཁམས་ཁོར་ཡུག་སྐོར་གྱི་ཉིན་ཐོ་འབྲི་བཞིན་ཡོད་པ་དང་ས་གནས་ཀྱི་སྐྱེ་དངོས་རིགས་དང་ཆུའི་འབྱུང་ཁུངས་ལ་འགྱུར་བ་ཐེབས་པའི་གནས་སྟངས་ལ་ལྟ་ཞིབ་དང། གནམ་གཤིས་འགྱུར་ལྡོག་དང་རྩི་ཤིང་གི་རིགས་ལ་ལྟ་ཞིབ་བྱེད་པ་བཅས་ཀྱི་ལས་དོན་སྒྲུབ་བཞིན་ཡོད་འདུག་ལ། ཁོ་མོ་གནས་སྡོད་བྱ་ཡུལ་བོད་མཐོ་སྒང་གི་མཚོ་སྔོན་ཞིང་ཆེན་མངའ་ཁུལ་དུ་གནམ་གཤིས་འགྱུར་ལྡོག་གི་ཤུགས་རྐྱེན་ཐེབས་ཏེ། ཚ་དྲོད་ཇེ་ཆེར་ཕྱིན་པ་དང་འཁྱགས་རོམ་ཞུ་བ། བྱེ་ཐང་ཅན་དུ་འགྱུར་བ་སོགས་བྱུང་བཞིན་ཡོད་སྐོར་གསལ་འདོན་བྱས་འདུག་ལ། ད་དུང་སྦི་སྦི་སིའི་གསར་ལས་ཁང་གིས་ཕྱི་ཟླ་བཅུ་གཅིག་པའི་ཚེས་ཉེར་གཅིག་ཉིན་སྤེལ་བའི་གནས་ཚུལ་ནང། སྦ་ཡང་ལགས་ནི་གཙང་གསུམ་འབྱུང་ཁུངས་ཀྱི་བུད་མེད་ཁོར་ཡུག་སྲུང་སྐྱོབ་ཚོགས་པའི་དྲ་བ་ཞེས་པའི་ཚོགས་མིའང་ཡིན་ཞིང། ཁོ་མོས་སྤྱི་ཚོགས་ཁྲོད་དུ་ཁོར་ཡུག་སྲུང་སྐྱོབ་དང་མཐུན་པའི་ཐོན་རྫས། འདག་རྫས་དང་ཁུག་མ་སོགས་བཟོ་སྐྲན་ཚོང་འགྲེམས་བྱས་ཏེ་ས་གནས་ཀྱི་ཆུའི་འབྱུང་ཁུངས་ལ་སྲུང་སྐྱོབ་དང་མི་གཞན་དག་ཀྱང་ཁོར་ཡུག་སྲུང་སྐྱོབ་ནང་མཉམ་ཞུགས་བྱ་རྒྱུར་སྐུལ་ལྕག་གཏོང་བ་སོགས་དོན་གཉེར་བྱེད་བཞིན་ཡོད་སྐོར་བཀོད་འདུག་སྦ་ཡང་ལགས་སྐྱེ་རྒུ་མདོ་རུ་བཞུགས་ཡོད་སྐོར་དྲ་ལམ་ཁག་ཏུ་ངོ་སྤྲོད་བྱས་འདུག། སྦི་སྦི་སི་གསར་ལས་ཁང་གིས་ཉིས་སྟོང་ཉེར་གསུམ་ལོའི་འཛམ་གླིང་སྟེང་ཤུགས་རྐྱེན་ཆེ་བའི་བུད་མེད་བརྒྱ་གི་མིང་ཐོ་བཏོན་ཡོད་པ་དེ་དག་ནི་གནམ་གཤིས་འགྱུར་ལྡོག་ཐད་གདོང་ལེན་བྱེད་མཁན་དང། རིག་གཞུང་དང་ཤེས་ཡོན། རོལ་རྩེད་དང་ལུས་རྩལ། ཆབ་སྲིད་ལས་རིགས་ཀྱི་སྤྱི་ཚོགས་བྱ་འགུལ། ཚན་རིག། བདེ་ཐང་དང་ཚན་རྩལ་བཅས་ལས་དོན་སྣ་ཁ་ལྔ་གི་ཐོག་བྱས་རྗེས་འཇོག་མཁན་རིགས་གདམ་གསེས་བྱས་པ་ཞིག་ཡིན་འདུག།

ཁོང་གིས་བཙུན་དགོན་འདི་གསར་བཞེངས་གནང་བའི་གཞི་རྩའི་ཀུན་སློང་ནི་ཡུལ་དེར་འབྱོར་བའི་བོད་ནང་དང་ཧི་མ་ལ་ཡའི་རི་རྒྱུད་བཅས་ཀྱི་བུ་མོ་ན་གཞོན་དག་ལ་ནང་ཆོས་སློབ་གཉེར་དང་ཉམས་ལེན་བྱེད་པའི་གོ་སྐབས་སྤྲད་ནས་རང་ཉིད་ཁོ་ན་ཙམ་མིན་པར་མི་གཞན་ལའང་ཕན་ཐོགས་སྒྲུབ་ཐུབ་ཆེད་དང། ཁོ་ཚོར་རང་གིས་རང་ལ་ཡིད་ཆེས་དང་བརྩི་མཐོང་སོགས་བློ་རྒྱ་བསྐྱེད་རྒྱུར་གོ་རྟོགས་སྤེལ་ནས་མ་འོངས་པར་བཙུན་མ་ཚོས་ཀྱང་ཆོས་ཕྱོགས་ནས་ལེགས་སྐྱེས་འབུལ་རྒྱུའི་ནུས་ཤུགས་འདོན་ཐུབ་རྒྱུར་རེ་བ་བྱེད་ཀྱི་ཡོད་ཅེས་སོགས་གསུངས་ཡོད་པ་རེད། བཙུན་དགོན་དོན་བརྒྱུད་དགའ་ཚལ་གླིང་ནི་ཉིས་སྟོང་བཅུ་གསུམ་ལོའི་ཕྱི་ཟླ་བཞི་པའི་ཚེས་བཅུ་དགུ་ཉིན་ལེགས་གྲུབ་ཀྱི་རབ་གནས་དང་དགའ་སྟོན་གྱི་རྟེན་འབྲེལ་མཛད་སྒོ་ཚོགས་ཡོད་ཅིང་ད་ལྟ་དགོན་པ་དེར་བཙུན་མ་བརྒྱ་ར་ཉི་ཤུ་ལྷག་ཡོད་འདུག།

རྒྱ་ཆེ་བའི་གསན་མཁན་རྣམ་པ་ད་ལྟའི་ཆར་སྙན་ལམ་དུ་འབུལ་བཞིན་པ་འདི་ནི་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་ཡིན་ང་གིས་ཐོས་ཡིན། གཞུག་ནས་མུ་མཐུད་དུ་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ཡིན། ཨ་མེ་རི་ཀའི་འབྲེལ་ཡོད་དབུ་ཁྲིད་ཀྱིས་ཨ་རིར་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ལ་ངོ་རྒོལ་བྱེད་མཁན་དག་ལ་དྲག་སྤྱོད་སྤེལ་བར་སྐྱོན་བརྗོད་བྱས་ཡོད་པ་རེད། ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ཆེས་མཐོའི་ལས་དོན་ལྷན་ཚོགས་ཀྱི་ཚོགས་གཙོ་དང་གྲོས་ཚོགས་འོག་མའི་འཐུས་མི་ཆར་སི་སི་མེད་ཚི་དང་གྲོས་ཚོགས་གོང་མའི་ཚོགས་མི་ཇེ་ཧྥི་མར་ཀི་ལེ་སོགས་ཨ་རིའི་གྲོས་ཚོགས་གོང་འོག་གི་འབྲེལ་ཡོད་དབུ་ཁྲིད་ཀྱིས་ཉེ་སྔོན་རྒྱ་ནག་དམར་ཤོག་ཚོགས་པའི་ཕྱོགས་གཏོགས་མི་སྣས་ཨེ་ཞི་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་བདེ་འཇགས་ཚོགས་འདུའི་སྐབས་སུ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་ལ་ཕྱིར་རྒོལ་བྱེད་མཁན་གྱི་དམངས་གཙོའི་རྩོད་ལེན་པ་དག་ལ་དྲག་སྤྱོད་སྤེལ་བར་སྐྱོན་བརྗོད་བྱས་ཡོད་པ་རེད། ཁོང་རྣམ་པའི་སྐྱོན་བརྗོད་ཀྱི་ནང་དུ་ཉེ་སྔོན་བདུན་ཕྲག་སྔོན་མར་སན་ཧྥི་རན་སི་སི་ཀོ་རུ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་ཨ་རིར་ཡོང་བ་དང་རྒྱ་ནག་གཞུང་གིས་མུ་མཐུད་དུ་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་གཏོང་བཞིན་པར་ཞི་བའི་ངོ་རྒོལ་བྱེད་མཁན་དག་ལ་དྲག་སྤྱོད་སྤེལ་བཞིན་པའི་བརྙན་ཐུང་དེ་ནི་ཁོང་ཁྲོ་སྐྱེ་བ་ཞིག་ཡིན་ལ་ཁྲིམས་ཀྱི་སྲུང་སྐྱོབ་འོག་ཡོད་པའི་ཞི་བའི་ངོ་རྒོལ་བྱེད་མཁན་དག་ལ་བརྩི་བཀུར་བྱ་དགོས་ཤིང། ཁྲིམས་ལུགས་ཀྱིས་སྲུང་སྐྱོབ་བྱེད་བཞིན་པའི་ཕྱིར་རྒོལ་བ་དག་ལ་དྲག་རྒོལ་བྱས་པ་ཡིན་ན་ངེས་པར་དུ་ཁྲིམས་ལུགས་ལག་བསྟར་བྱེད་མཁན་གྱི་སྡེ་ཁག་དག་གིས་གནད་དོན་དེར་ཉམས་ཞིབ་བྱ་དགོས་ཞེས་གསུངས་པ་རེད། གནས་ཚུལ་ནང་དུ་མུ་མཐུད་དུ་འཁོད་དོན་རྒྱ་ནག་གིས་ཞིན་ཅང་དང་ཧོང་ཀོང། བོད་སོགས་སུ་འགྲོ་བ་མིའི་ཐོབ་ཐང་ལ་འཇིགས་སུ་རུང་བའི་རྡོག་རོལ་གཏོང་བཞིན་པའི་གནས་སྟངས་ལ་ངོ་རྒོལ་བྱེད་མཁན་གྱི་ཕྱིར་རྒོལ་བ་རྣམས་ཀྱིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང། ཨེ་ཞི་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་གྱི་བདེ་འཇགས་ཚོགས་འདུར་ཞུགས་པར་ཕྱིར་རྒོལ་བྱེད་པའི་སྐབས་སུ། དམར་ཤོག་ཚོགས་པའི་ཕྱོགས་གཏོགས་པ་དག་གིས་དྲག་རྒོལ་བྱས་ཡོད་ལ། དེ་ལས་ངོ་ལ་གདོང་འབག་གྱོན་མཁན་སྐོར་ཞིག་གིས་བོད་ཀྱི་ཕྱིར་རྒོལ་བ་དག་གི་མཐའ་བསྐོར་ནས་སྐར་མ་བཅོ་ལྔ་ཙམ་ལ་དྲག་རྒོལ་བྱས་ཡོད་ཅིང།

ལོ་ན་རྒན་པོ་དག་ལ་འགོས་ཁྱབ་འགྲོ་ངེས་པའི་སེམས་ཁུར་བྱེད་བཞིན་ཡོད་པ་རེད། སྤྱི་ཚེས་ཉེར་བརྒྱད་ཉིན། རྒྱ་ནག་གི་གོ་ལའི་དུས་བབ་ཟེར་བའི་སྟེང་དུ་གནས་ཚུལ་འཁོད་དོན། རྒྱ་ནག་གི་པེ་ཅིན་དུ་ཡོད་པའི་ཡུ་ཨེན་སྨན་ཁང་གི་འགོས་ནད་ཚན་པའི་འགན་འཛིན་ལིས་ཐུང་ཙིང་ཟེར་བའི་སྐད་ཆ་ལུང་འདྲེན་གྱིས། རྒྱ་ནག་གི་ལོ་སར་སྐབས་སུ་གཉེན་ཉེ་མང་བོ་འདུ་འཛོམས་བྱས་པ་དང་བསྟུན་ནས། ལོ་ན་རྒན་པ་མང་བོར་ནད་ཡམས་དེ་འགོས་ཁྱབ་ཏུ་སོང་བ་ཡིན་ན། རྒྱ་ནག་རྒྱལ་ཡོངས་ཀྱི་འཕྲོད་བསྟེན་མ་ལག་ལ་སྔར་ལས་ལྷག་པའི་དཀའ་ཁག་འཕྲད་ངེས་པའི་སྐོར་འཁོད་ཡོད་པ་རེད། གཞན་རྒྱ་ནག་པེ་ཅིང་གི་ཁྲའོ་དབྱང་སྨན་ཁང་གི་སྨན་པ་ཞིག་གིས་ཁོང་གིས་བདུན་ཕྲག་གཅིག་ཙམ་གྱི་རིང་ལ་ནད་པ་བརྒྱར་སྨན་བཅོས་བྱས་པ་ལས་མང་ཆེ་ཤོས་ལོ་ན་རྒན་པོ་ཡིན་པའི་སྐོར་འཁོད་ཡོད་པ་རེད། ཉེ་སྔོན་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་རྒྱ་ནག་གིས་ནད་ཡམས་གསར་བ་དེའི་མ་དཔེ་མཁོ་སྤྲོད་བྱ་དགོས་པའི་སྐོར་ནན་བརྗོད་བྱས་ཡོད་ནའང་རྒྱ་ནག་གིས་ལན་འདེབས་གསལ་བོ་བྱས་མེད་པ་རེད།

喜欢所有的参拜动我， 没他没问别人那的态他， 特希的， 总把不空给我转能端。 我曾可笑的以为瘟疫已属于历史往事， 毕竟现在是新世纪、 新时代、 新技术， 什么都要推陈出新， 也什么都能战胜的样子， 也愚蠢的以为自己不会在现实中遇到瘟疫。 དེ་སྔ་དཀྱུས་མའི་དགོད་བྲོ་བོའི་ངང་ནད་ཡམས་ནི་ལོ་རྒྱུས་ཀྱི་འདས་པའི་ན་ཚ་ཞིག་ཡིན་པར་ངོས་འཛིན་བྱེད་ཀྱི་ཡོད། གང་ལྟར་ད་ལྟ་དུས་རབས་གསར་བ་དང་ལོ་དུས་གསར་བ། ལག་རྩལ་གསར་བ་ཡིན་དུས་གང་ཡིན་རུང་ཚང་མ་རྙིང་པ་གསར་འདོན་བྱེད་པ་དང་ཡང་གང་ཡིན་རུང་ཚང་མ་རྣམ་པར་རྒྱལ་ཐུབ་པ་ལྟ་བུ་བྱེད་ཀྱི་ཡོད། གཞན་ཡང་གླེན་རྟགས་ངང་འཚོ་བ་དངོས་ཀྱི་ནང་རང་ཉིད་ལ་རིམས་ནད་འཕྲད་མི་སྲིད་པར་ངོས་འཛིན་བྱས་ཤིང་དེ་མིན་ན་དངོས་ཡོད་ཀྱི་གནས་ཚུལ་ལ་ཚིག་ཐོ་བཀོད་པ་དང་ལྐོག་གྱུར་གྱི་གནས་སྟངས་མཉམ་དུ་གནས་པའི་རྩོམ་རིག་སྒྱུ་རྩལ་གྱི་བརྩམས་བྱའི་ནང་ཡོད་རྒྱུ་རེད། དེ་ཡང་ཁ་མོ་སི་གི་བརྩམས་སྒྲུང། བྱི་ནད་དང།

དེ་བས་ཡང་ཧ་ཅང་སྐྱོ་དགོས་པ་འདུག་ལ། དེ་བས་དུས་ཡུན་རིང་བ་འདུག་ཅིང། ཐ་ན་ད་དུང་ངོ་བོར་འགྱུར་བ་ཕྱིན་པ་དང་ད་དུང་རྫོགས་མཐའ་མེད་པ་ཞིག་འདུག་པས། གདོན་འདྲེའི་རང་བཞིན་ཟབ་པོ་ཡོད་པ་མངོན་གསལ་དོད་ལ། དུས་ད་ལྟ་བར་ག་དུས་མཇུག་རྫོགས་ཀྱི་ཡོད་པ་ཤེས་ཀྱི་མེད་པ་དང། ད་དུང་ཚེ་སྲོག་ག་ཚོད་ཙམ་ཞིག་ཤོར་དགོས་ཡོད་པ་ཤེས་ཀྱི་མེད། སྐྱེས་མས། ཕྱི་ལོ་ཉིས་སྟོང་ཉེར་གཅིག་ལོའི་ཟླ་བ་བརྒྱད་པར་རྩོམ་ཡིག་འདི་མཇུག་བསྒྲིལ་བའི་སྐབས་དེར་འཛམ་གླིང་ཡོངས་སུ་མི་ས་ཡ་བཞི་ལྷག་ཙམ་གྱི་ཚེ་སྲོག་ཤོར་བ་དང་གནམ་བསྐོས་གོང་མའི་རྒྱལ་ཁབ་ཀྱི་ས་གནས་མང་པོར་རིམས་ནད་བསྐྱར་ལོག་བརྒྱབ་ཡོད་ཅེས་དང་ཡང་འོད་ཟེར་ལགས་ཀྱིས་མུ་མཐུད་གསུངས་དོན།

དཔེར་ན་ཨ་རིའི་གསོ་བ་རིག་པའི་འབུམ་རམས་པ Donald Hopkins གིས་ཕྱི་ལོ་ཉིས་སྟོང་གཉིས་ལོར་ལེགས་འགྲུབ་གནང་བའི་ལྷ་ཡུལ་གྱི་མེ་ཏོག་སྟེ་ནད་ཡམས་རིག་གནས་ཀྱི་ལོ་རྒྱུས་ཞེས་པ་འདི་ནི་རྒྱ་ཡིག་གི་འགྱུར་གྱི་མིང་དེ་རེད། མ་རྩོམ་གྱི་དེབ་ཀྱི་མིང་ལ The Greatest Killer། Smallpox in History། ཟེར་བ་སྟེ་ཆེས་སྡུག་ཤོས་ཀྱི་ལག་དམར་ཏེ་ལོ་རྒྱུས་སྟེང་གི་ལྷ་འབྲུམ་ཞེས་མ་རྩོམ་དང་མིང་གཅིག་པ་རེད་མི་འདུག་འདི་དེ་ཙམ་གྱི་གལ་ཆེན་པོ་མིན་ཞིང་ནང་དོན་ལ་འགྱུར་བ་བཏང་མེད་ལ། མེད་པ་བཟོས་བ་དང་ཡང་ན་བཟོ་བཅོས་བྱས་མེད་པ་དེ་ཡག་པོ་རེད་དེབ་འདིའི་ལོ་རྒྱུས་ཀྱི་དོན་དངོས་སྟེང་གསབ་ལ་ངོ་མཚར་ལྡན་པ་ཞིག་ཡོད་པས་དེབ་འདི་བཀླགས་མྱོང་བའི་མི་ཡིས་སྔོན་གླེང་ནང་ལུང་འདྲེན་བྱས་པའི་སྐད་ཆ་འདིར་བག་ཆགས་ཟབ་མོ་བྱུང་ཡོད་པར་ཡིད་ཆེས་བྱུང་བ་སྟེ། མི་དང་མི་ཕན་ཚུན་གྱི་འཚོ་བ་སྐྱེལ་སྟངས་དང་སྤྱི་ཚོགས་ཀྱི་གནས་བབ་མི་འདྲ་བ་ཡོད་པ་འདི་ནད་དུག་གི་ཐོག་ནས་ཁྱད་པར་གང་ཡང་མེད། དེའི་བཙན་ཤེད་འོག་རྒྱལ་སྲས་དང་ཞིང་པ་གཉིས་ཀ་མགོ་བོ་གཅིག་མཚུངས་ངང་སྒུར་དགོས་ཀྱི་ཡོད།

དེ་ནི་ཨ་རིའི་ལོ་རྒྱུས་མཁས་པ་ཝི་ལེམ་མེག་ཁི་ནེལ་གྱིས་དེ་སྔ་སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དྲུག་ལོར་དཔར་སྐྲུན་བྱས་པའི་རིམས་ནད་དང་མི་ཞེས་པ་དེ་ཡིན་ཞིང་དེའི་དམིགས་ཡུལ་ནི་འགོས་ནད་སྣ་ཚོགས་ཡང་སྐོར་བསྐྱར་སྐོར་གྱི་ཐོག་ནས་ཐོན་པ་དེ་དཔེར་བླངས་ཏེ་འདས་པ་དང། དེང་རབས་ཀྱི་ལོ་རྒྱུས་ལ་ཤུགས་རྐྱེན་འདི་གསལ་སྟོན་བྱས་པ་བརྒྱུད་འགོས་ནད་ཀྱི་ལོ་རྒྱུས་དེ་ལོ་རྒྱུས་འགྲེལ་བཤད་ཀྱི་ཁྱབ་ཁོངས་སུ་འཇུག་རྒྱུ་ཞེས་བསྐྱར་དུ་འགྲོ་བ་མིའི་རིགས་ཀྱི་བྱ་སྤྱོད་ལ་འགྲེལ་བཤད་བྱས་ཡོད། འདིས་གུས་མོར་བློ་སྒོ་འབྱེད་ཐུབ་པ་བྱུང་ཤིང་གལ་ཏེ་བར་ལམ་དར་ཁྱབ་ཕྱིན་པའི་ནད་ཡམས་དེ་མེད་ན་གུས་མོས་ངང་རྒྱུད་རིང་པོའི་ངང་རྩོམ་དེ་རིགས་ཕལ་ཆེར་ཀློག་གི་མ་རེད་ལ་དེ་ལྟར་ལོ་རྒྱུས་ཐོག་གི་གལ་འགངས་ཧ་ཅང་ཆེ་བའི་གནས་ཚུལ་འགའ་ཤས་ལ་ཡང་དོ་སྣང་དང་དབྱེ་ཞིབ་བྱ་རྒྱུ་མིན་པར་དུས་རྒྱུན་ལྷོད་གཡེང་ལ་ཤོར་བདེ་བ་དང་ཡང་ན་ཀླད་པ་འཁྲུས་ཟིན་པའི་ཞིབ་ཅིང་ཕྲ་བའི་གནས་ཚུལ་ལ་དུས་ཡུན་ཟླ་བ་གསུམ་ཙམ་བཏང་སྟེ་རྩོམ་ཡིག་རིང་པོ་འདི་འབྲི་སྲིད་ཀྱི་མ་རེད། ཅེས་དང་ཡང་འོད་ཟེར་ལགས་ཀྱིས་གསུངས་དོན།

རིམས་ནད་སྣ་ཚོགས་ཀྱི་ནད་དུག་དེ་ནི་མི་སེར་སྤེལ་བའི་རིང་ལུགས་འཛིན་མཁན་དང་འདྲ་བར་གང་སར་སྐྱོད་པ་དང་གང་སར་བཙན་བཟུང་བྱས་ཤིང་གང་སར་གཏོར་བཤིག་བཏང་སྟེ་ཐ་ན་འབྲེལ་ཡོད་ནད་དུག་གི་སྒྲུང་གཏམ་ཡང་བགྲང་གིས་མི་ལང་བ་ཡོད་པ་དང། འཛམ་གླིང་ཡོངས་ཀྱི་ས་ཆ་རེ་རེ་ཚང་མར་ཡོད་པ་འདི་རྣམས་ཡ་ང་སྙིང་རྗེ་མེད་ལ་རེ་རེ་བཞིན་ཚང་མར་ལྐོག་གྱུར་གྱི་རྣམ་པ་ལྡན་ཡོད། འོན་ཀྱང་ངས་ཚད་ཡོད་ཀྱི་སེམས་ཤུགས་འདི་དེ་བས་མཐོ་སྒང་བོད་ཀྱི་ལོ་རྒྱུས་སྟེང་གི་སྒྲུང་གཏམ་དེ་རིགས་དང་དེ་བཞིན་གྲངས་ཉུང་གནས་ཚུལ་བྱེ་བྲག་གི་ཐོག་དོ་སྣང་ཆེ་བ་ཡོང་གི་འདུག་དེ་ནི་དངོས་གནས་ལས་སྨོན་འཛོམས་པ་ཡིན་ས་རེད་སྟབས་འཁེལ་ནས་བོད་མི་ཞིག་ཐུག་བྱུང་ཁོང་ནི་ཨ་མདོ་ཞུན་ཧྭ་ནས་ཡིན་པའི་བློ་བཟང་ཡོན་ཏན་ཡིན་ཞིང། Cambridge། གཙུག་ལག་སློབ་གྲྭའི་སྤྱི་ཚོགས་དང་འགྲོ་བ་མིའི་རིག་པའི་འབུམ་རམས་པ་ཞིག་རེད། ད་ལྟ Australia གི་ཚན་རིག་ཁང་གི་ཞིབ་འཇུག་པ་གནང་གི་ཡོད། ཚན་རིག་གི་ལོ་རྒྱུས་དང་ལོ་རྒྱུས་ཀྱི་འགྲོ་བ་མིའི་རིག་པ་དེ་བཞིན་འབྲེལ་ཡོད་ཀྱི་ལོ་རྒྱུས་ཀྱི་ཐབས་ལམ་ཟུང་འབྲེལ་བྱས་ཏེ་མཐོ་སྒང་བོད་ཀྱི་བསམ་བློའི་ལོ་རྒྱུས་དང་མཐོ་སྒང་བོད་ཀྱི་ཤེས་ལྡན་མི་སྣ་མཉམ་དུ་ནུབ་ཕྱོགས་དང་འབྲེལ་བའི་སྐོར་གྱི་ཞིབ་འཇུག་ཅིག་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་ལ། ལྷག་པར་དུ་བོད་ཡིག་གི་ཚད་ལྡན་ཡིག་ཆར་དབྱེ་ཞིབ་དང་ཤེས་རྟོགས་མཐོང་ཆེན་བྱས་པ་བརྒྱུད། འདས་པའི་དུས་ཡུན་རིང་པོའི་ནང་འགྲེལ་བརྗོད་བྱས་པ་དང་མི་འདྲ་བའི་བློ་རྒྱ་ཡངས་པའི་ལྟ་ཕྱོགས་ཤིག་བཏོན་ཡོད། གསན་མཁན་རྣམ་པ། ཐེངས་འདིའི་རྩོམ་པ་པོ་འོད་ཟེར་ལགས་ཀྱི་རྩོམ་ཡིག་རྒྱང་བསྲིངས་བྱས་ཟིན་པ་ཡིན། རྩོམ་ཡིག་འདི་བོད་སྐད་དུ་བསྒྱུར་མཁན་སྒྲོལ་དཀར་ཡིན། ཁྱེད་རྣམ་པས་གསན་པར་བཀའ་དྲིན་ཆེ། ད་བདེ་མོ་བྱོས། རྒྱ་ཆེ་བའི་གསན་མཁན་རྣམ་པ་གཞུག་ནས་དེ་རིང་གི་གསར་འགྱུར་སྙིང་བསྡུས་སྐོར་ཞིག་ལ་གསན་རོགས་གནོངས། ཨ་མེ་རི་ཁའི་གྲོས་ཚོགས་འོག་མའི། ཕྱི་འབྲེལ་ལས་དོན་ཚོགས་ཆུང་གིས་བོད་དོན་ཁྲིམས་འཆར་གཏན་འབེབས་གནང་ཆེད་ཟླ་འདིའི་སྤྱི་ཚེས་ཉེར་དགུའི་ཉིན་འོས་བསྡུ་གནང་རྒྱུ་ཡིན་པའི་གསལ་བསྒྲགས་གནང་བ་ལ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་བོད་དོན་ཁྲིམས་འཆར་ལ་བསྐྱར་བཅོས་གནང་བའི་བརྗོད་བྱ་ལ་རྒྱབ་སྐྱོར་ཞུས་ཡོད་པ་རེད། སྤྱི་འཐུས་བཅུ་དྲུག་ནས་གྲོས་ཚོགས་ཚོགས་དུས་དྲུག་པའི་མཇུག་སྐྱོང་ཚོགས་དུས་དེ་ཚོགས་དུས་བདུན་པར་ཉིན་གྲངས་འཕར་མ་འགའ་དང་བཅས་སྟབས་གཅིག་ཏུ་འཚོགས་ཐབས་ཤིག་ཡོང་བའི་སྙན་ཞུ་ཞིག་སྤྱི་འཐུས་ཚོགས་གཙོ་རེ་བར་ཕུལ་ཡོད་པ་རེད། ཨ་མེ་རི་ཀའི་འབྲེལ་ཡོད་དབུ་ཁྲིད་ཀྱིས་ཨ་རིར་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ལ་ངོ་རྒོལ་བྱེད་མཁན་དག་ལ་དྲག་སྤྱོད་སྤེལ་བར་སྐྱོན་བརྗོད་བྱས་ཡོད་པ་རེད། སྨན་པ་རྣམས་ཀྱིས་རྒྱ་ནག་ནང་བྱིས་པར་འགོས་ཁྱབ་འགྲོ་བཞིན་པའི་དབུགས་ལམ་གྱི་ནད་ཡམས་དེ་ལོ་ན་མཐོན་པོར་སླེབས་པ་རྣམས་ལ་འགོས་ཁྱབ་འགྲོ་ཉེན་ཆེ་བའི་སེམས་ཁུར་བྱེད་བཞིན་ཡོད་པ་རེད། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་བཀོད་སྒྲིག་དང་རྒྱང་སྲིང་བྱེད་མཁན་སྐད་ཐོག་དང།